SBS Radio ཨོ་སི་ཀྲི་ལི་ཡའི་གཞིས་སྤོའི་གནད་དོན་བློན་ཆེན་གྱིས་དེ་སྔར་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་ཆེད་ཡིག་རྒྱུགས་སྤྲོད་ཕྱོགས་ལ་འགྱུར་བ་གཏོང་འཆར་ཡོད་པ་དེའི་ཐོག་ད་ལྟ་ཐག་གཅོད་གཏན་འཁེལ་མེད་པ་ལས་འཆར་གཞི་དེ་མེད་པར་གྱུར་མེད་ཞེས་གསུངས་འདུག་དེ་ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ནང་གཞུང་གིས་ཨོ་སི་ཀྲི་ལི་ཡའི་མི་སེར་ཆགས་པར་གཏན་འཇགས་སྡོད་མི་རྣམས་དུས་ཡུན་མང་བ་སྒུག་དགོས་པ་དང་དབྱིན་ཡིག་གི་གནས་ཚད་སྔར་ལས་མཐོ་བ་དགོས་པ་སོགས་ཀྱིས་མི་སེར་ཆགས་པར་དགོས་མཁོའི་ཆ་རྐྱེན་ལ་འགྱུར་བ་གཏོང་འཆར་གནང་ཡོད། གྲོང་ཁྱེར་མེལ་སྦུན་དུ་རྟེན་གཞི་ཡོད་པའི་སི་རི་ཡའི་སྐྱབས་བཅོལ་བ་ཨཀ་རམ་ཨ་བུ་ཧམ་དཱན་ལགས་ནི་མངར་ཟས་རིགས་ཀྱི་ཚོང་པ་ཞིག་ཡིན།
ཁོང་གིས་ཁོ་རང་དབྱིན་ཡིག་གི་གནས་ཚད་དེ་ཙམ་ཡག་པོ་མེད་ཅེས་ཁོང་གིས་གསུངས་དོན། My English is not good, I think not good because we don't have a ང་རང་དེ་ལ་མ་སླེབས་གོང་དབྱིན་ཡིག་རྒྱུན་ནས་སྦྱོང་མྱོང་མེད་པས་ད་དུང་ཡང་དབྱིན་སྐད་ཡག་པོ་མེད། ཨ་བུ་ཧམ་དཱན་ལགས་ཁོང་དུས་རྒྱུན་དབྱིན་སྐད་ཐོག་རང་ཉིད་ཀྱི་ཚོང་ལས་གཉེར་བཞིན་ཡོད་ཀྱང། ཁོང་དང་ཁོང་གི་ནང་མི་རྣམས་ལོ་དེའི་ཟླ་བ་བཅུ་པའི་ནང་མི་སེར་ཡིག་རྒྱུགས་སྤྲོད་དགོས་པས། དབྱིན་ཡིག་གནས་ཚད་ཡག་པོ་མེད་པའི་སེམས་ཁུར་ཆེན་པོ་ཡོད་འདུག་ཨོ་སི་ཀྲི་ལི་ཡའི་སྐྱབས་བཅོལ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན Paul Power ལགས་ཀྱིས་གཞིས་སྤོ་བ་མང་དག་ཅིག་ལ་སེམས་ཁུར་དེ་འདྲ་ཡོད་ཅེས་ཁོང་གིས་གསུངས་དོན། ཨོ་སི་ཀྲི་ལི་ཡའི་མི་སེར་ཆགས་པར་ཆ་རྐྱེན་ལ་འགྱུར་བ་གཏོང་འཆར་གྱི་གནས་ཚུལ་ལ་བརྟེན་གཞིས་སྤོ་བ་དང་སྐྱབས་བཅོལ་བ་རྣམས་ལ་སེམས་ཁྲལ་སྣོན་མ་བཟོས་ཡོད། དེ་ཡང་དབྱིན་ཡིག་གི་གནས་ཚད་ཧ་ལམ་སློབ་གྲྭ་ཆེན་མོར་ཚུད་ཐུབ་པའི་གནས་ཚད་དང་འདྲ་འདྲ་དགོས་དུས་ལྷག་པར་དུ་དབྱིན་སྐད་མི་ཤེས་མཁན་གྱི་གཞིས་སྤོ་བ་རྣམས་ལ་དེ་བས་སེམས་ཁུར་ཆེ་བ་ཡོད། དེ་བཞིན་འཆར་གཞི་དེའི་ནང་ཁྱེད་རང་མི་སེར་གྱི་རྒྱུགས་ཐེངས་གསུམ་མ་ལོན་ན་སླར་ཡང་སྤྲོད་ཆེད་ལོ་གཉིས་སྒུག་ཡུན་ཡོད་པ་དང། དབྱིན་ཡིག་གནས་ཚད་ད་ལྟ་ལས་མཐོ་བ་དགོས་པ་སོགས་ཡིན་འདུག་ཡང་ངལ་རྩོལ་ཆབ་སྲིད་ཚོགས་པའི་ནང་སྲིད་བློན་ཆེན་དང་གྲོས་ཚོགས་གོང་མའི་འཐུས་མི་ལྕམ Kristina Keneally ལགས་ཀྱིས་འཆར་གཞི་དེ་བརྒྱུད་དབྱིན་ཡིག་གནས་ཚད་གཞི་རྩའི་དགོས་མཁོ་ལས་མཐོ་བ་དགོས་པས་དེ་དབྱེ་འབྱེད་ཀྱི་རྣམ་པ་ཆེན་པོ་འདུག་ཞེས་གསུངས་ཡོད། འོན་ཀྱང་དབུས་གཞུང་གི་གཞིས་སྤོ་བའི་གནད་དོན་གྱི་བློན་ཆེན་སྐུ་ཞབས David Coleman ལགས་ཀྱིས་ཨོ་སི་ཀྲི་ལི་ཡའི་གཞུང་གིས་འཆར་གཞི་དེ་དངོས་སུ་ལག་བསྟར་གནང་རྒྱུ་མུ་མཐུད་འབད་བརྩོན་གནང་འཆར་ཡོད་ཅེས་གསུངས་འདུག་ཡང་ཨོ་སི་ཀྲི་ལི་ཡའི་སྐྱབས་བཅོལ་ལྷན་ཁང་གི་སྤྱི་ཁྱབ་འགན་འཛིན Paul Power ལགས་ཀྱིས་སྤྱིར་གཞིས་སྤོ་བའི་མི་རིགས་ཁག་ལས་ཨོ་སི་ཀྲི་ལི་ཡར་སྐྱབས་བཅོལ་དུ་སླེབས་མཁན་ཚོ་མཐར་མི་སེར་ཆགས་པར་སྙན་ཞུ་འབུལ་མཁན་དེ་བས་མང་བ་ཡོད་ཅེས་ཡང་ཁོང་གིས། སྐྱབས་བཅོལ་བ་དེ་དག་ཚང་མས་ཨོ་སི་ཀྲི་ལི་ཡའི་ལམ་སྲོལ་དང་དེར་ཡོད་པའི་རང་དབང་གི་རིན་ཐང་ཤུགས་ཆེན་པོ་ཚོར་གྱི་ཡོད། ཡིན་ན་ཡང་ཁོང་ཚོ་མི་སེར་ཆགས་པར་དབྱིན་ཡིག་གནས་ཚད་མཐོ་བོ་བཟོས་པ་ཡིན་ན། ཁོང་ཚོའི་མི་སེར་གྱི་ཐོབ་ཐང་བཅད་པ་དང་འདྲ་པོ་རེད།